ད་ང་རང་ཚོ་བསམ་བློ་བཏང་ཡང་འདིར་ག་ཚ་ཐུན་མཚམས་ཇི་མ་ག་གྲགས་མ་ཚོ་ཐུན་འགྲོ་ཡས་ཀྱི་སེམས་མི་འགོ་མ་འགྲོ་ཡས་ཀྱི་ཟོས་བཞག་རེད། ཡིན་ན་ཡང་ད་ཡང་དེང་གི་དུས་གཅིག་ལ་བ་ཡོད་མ་ཡོད་བསམ་གྱི་མི་འདུག་དྲན་གྱི་མི་འདུག་བཙལ་ན་ད་གང་ལྟར་དེ་རེད། དཔེར་ན། ད་གང་བྱས་དེ་གཅིག་དེ་གང་ཡིན་པ་ན། ལས་འབྲས་དེ་ཡག་པོ་ཅིག་མ་སོང་ན་ཨ་ནི་ད་གང་བྱས་འགྲིག་གི་མི་འདུག་བསམ་པའི་བསམ་བློ་ཞིག་ཡག་ག་ཅིག་ཟེར་གྱི་འདུག་བ་འོ་དེའི་ཁ་ཐུག་དེ་རེད། དོན་དག་ལ་ད་གང་བྱས།

མི་དགེ་བཅུ་ཡི་ནང་ནས་ད་ཁ་ནས་སྐད་ཆ་བཤད་སོང་ན་ངག་གི་ཉེས་པ་བཞི་སྟེ། རྫུན་ཕྲ་མ་ཚིག་རྩུབ་འདི་ཚོ་ཡོང་གི་འདུག་མི་འདུག་ཁོ་བརྟག་བརྟག་དཔྱད་བྱས་ནས་ཁོ་ལ་སོ་སོས་སྲུང་སྲུང་ནས་ཨ་ནི་ཁོ་ལ་བས་ཡོང་གི་འདུག་ད་འདི་རུང་གི་མེད་བསམ་ལམ་སང་ཁོ་ལ་བཀག་སྟེ་དེ་ནང་བཞིན་བྱས་ནས་ལུས་ཀྱི་བྱ་བ་བྱེད་ཡོང་དུས་ཚེ་སྲོག་གཅོད་པ་མ་བྱིན་པ་ལེན་པ་ཟེར་དེ་ཚོ་མ་ཡོང་གི་འདུག་མི་འདུག་ཁོ་ལུས་ཀྱི་ལས་ཀར་ལས་ཀར་ལག་པ་དང་དུས་ཚོད་ཅིག་རེ་བྱེད་ལས་ཀ་བྱེད་པའི་ཁ་ཐུག་ལ་ཁོ་ཡོང་གི་འདུག་མི་འདུག་སྲུང་ནས་ཨ་ནི་ཁ་ཐུག་ལ་ཁོ་ཡོང་གི་འདུག་ན་ཨའོ་ད་འདི་རུང་གི་མེད་བསམ་ཞིག་ལམ་སང་ཁོ་ལ་བཀག་སྟེ་ཞིག་ད།

ཙི་ཙི་ཟེར་ཡས་དེ་ཡང་ཨོ་འདུག་སེ་ནས་བསམ་བློ་བཏང་དགོས་ཀྱི་ས་རེད། དེའི་ཁོག་ང་རང་ཚོ་འབད་ཅིག་ཆོས་ཟེར་ཡས་ང་ཚོས་ཆོས་ཟེར་བྱས་ཟེར་ཐུན་རེ་ཞིག་བསྡད་པ་ཞིག་ལ་ལན་གཏང་ནི་མེད་པ་འདྲ་འདུག་ད་དུང་ཡང་ཐུན་དང་ཐུན་མཚམས་གཉིས་ནང་ནས་བྱས་ན་ཐུན་མཚམས་དུ་བ་ཡོད་རེད་གསུང་གི་འདུག་ག་རེ་རེད་ཟེར་ན་ཐུན་ཁ་ཐུག་ལ་ད་ལུས་ཅིག་ཆིག་ཁ་རོག་སེ་ཅིག་སྐད་ཆ་རེ་ཞིག་མ་བཤད་པ་ཅི་ཅིག་བསྡད་ཡིན་བསམ་བྱས་གང་ཐུབ་ཐུབ་བྱས་ཟེར་ཐུན་མཚམས་ཁ་ཐུག་ལ་ད་ལུས་ངག་ཡིད་གསུམ་གང་དགའ་ལ། རྦད་དེ་མ་སྒོ་དང་མ་ཚོམ་ཆ་ཚང་བྱས་བཞག་དུས། རྒྱ་ཡན་ལ་བཏང་ཡོང་དུས་ནི་འདྲ་མི་འདྲ་ཅིག་ཐོན་གྱི་ཡོད་ས་རེད་པ། བྱས་ཙང་ཐུན་དང་ཐུན་མཚམས་གཉིས་ཀྱི་ནང་ནས་ད་དུང་ཡང་ཐུན་མཚམས་ལ་གལ་ཆེ་ཡོད་པར་གསུངས་ཡས་བ་དེ་འདྲ་ཞིག་གསུང་གི་ཡོད་ས་རེད་པ་ང་རང་ཚོ་དང། ད་ཐུན་དང་ཐུན་མཚམས་གཉིས་ནང་བལྟས་ཚུལ་འདི་ཕྲག་མེད་འགྲོ་ཁ་ནས་སྐད་ཆ་རེ་བཤད་ར་མ་བཤད་ཙང་ཁོ་ངག་གི་སྡིག་པ་ཐོན་གྱི་མ་རེད་པ་ཤེས་མ་གཏོགས་སེམས་ཀྱི་ནང་ལ་ད་ད་གཅིག་པ་གཅིག་རྐྱང་རེད། གང་ཞིག་ཐུན་དང་ཐུན་མཚམས་ལ་ཁྱད་པར་ཟེར་ཡོད་མ་རེད་ཉོན་མོངས་དུག་གསུམ་པོའི་དབང་དུ་ཤོར་ཚར་ཚར་བས་དེ་དུག་གསུམ་ང་རང་ཚོ་པའི་གཞན་དབང་ལ་ཤོར་ཡོད་འདུག་ཚ་ག་དུས་ཡིན་ན་ཡང། གང་ཆེ་ཁོ་ཚོ་གསུམ་པོ་དུག་གསུམ་པོ་དེ་རྦད་དེ་མ་ནས་འཚང་ཁ་རྒྱབ་ཅིག་རྒྱབ་ག་དུས་ནས་རྒྱབ་རྒྱབ་པ་རེད་མགུ་བ། ཨོ་འདུག་སེ་བྱེད་རོགས། དེ་ནས་དེ་ནི་ད་དུང་ཡང་དེ། འདུག་སེ་ནས་བསམ་བློ་བཏང། ཆོས་ལ་ལས་འབྲས་ནི་སྐད་ཟེར་ལས་འབྲས་དེ་ང་འདི་ལྟར་ང་ཅི་ངས། གནས་སྐབས་རེ་ལ་ད་གནས་སྐབས་ཟེར་ན་མ་བྱུང་བས་དེ་དག་སྐབས་གཅིག་བས་ཏེ། ལག་ལེན་བསྟར་ཡས་དེ། མི་དགེ་བ་བཅུ་པོ་དེའི་ནང་ལ་གང་ཡོང་གི་འདུག་མི་འདུག་ཁོ་སྲུང་ནས་བས་ཁོ་ལ་སྐྱོན་ལྟ་ཡས་གཅིག་དང་ཁོའི་ལྡོག་ཕྱོགས་དགེ་བ་བཅུ་པོ་དེ་གང་ཐུབ་ཐུབ་ཅིག་ངས་ནས་ངས་བསྒྲུབ་རྒྱུ་དེ་ག་རང་ཡིན་བསམ་ཡས་ཡས་བསམ་བློ་སྐྱིད་པོ་བྱུང་བས་ཁ་ཐུག་ལ་བསམ་བློ་བཏང་རོགས། དེའི་ཁ་ཐུག་ལ་དེ་བསམ་བཏང། དེའི་ནང་ནས་ད་དུང་སྐྱབས་འགྲོའི་ཁ་ཐུག་ལ་ཡང་ད། དེ་བྱས་ནས་ག་རེ་ཟེར་དགོས་རེད། དཀོན་མཆོག་ལ་སྐྱབས་སུ་སོང་ནས། ཨ་ནི། ཨོ། དཔེར་ན་ད་སྐྱབས་སོང་ནས་ད་དུང་གཙོ་ཆེ་ཤོས་དེ་དེ་རེད་ཡོང་གི་འདུག་ག་རེ་ཡིན་པ་ན། ཤི་ཁ་མའི་ཚེ་ན་ད་ཤི་བ་དངོས་སུ་ཟིན་པའི་ཚེ་ན་ཨོ་ད་དཀོན་མཆོག་ལ་སྐྱབས་སུ་འགྲོ་ད་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་དེ་ཚོ་ལ་དད་པ་རེ་སྐྱེས་ནས་ཡོང་ན་ད་དེ་དུས་ད་དངོས་གནས་དྲང་གནས་ད་སྐྱེ་བ་ལན་ཅིག་བས་ཏེ་ངན་སོང་ལ་སྐྱེས་མ་བ་མི་ལུས་ཐོབ་རྒྱུ་འོ་དེ་འདྲ་ཞིག་ཡོད་ས་རེད་པ་དེའི་སྒང་ལ་ད་ཨོ། གཙོ་བོ་དེ་ད་གང་བྱེད་རང་གིས་ཧུར་ཐག་ད་བྱེད་དགོས་འདུག་བསམ་དེའི་ཁ་ཐུག་དེ་ལ་སྐྱབས་ངོ་མ་དེ། ག་རེ་ཆགས་འདུག་ཟེར་ན། དཔེར་ན། སྡིག་སྤོང་དགེ་སྒྲུབ་བྱེད་དེ་སྐྱབས་ངོ་མ་དེ་ཆགས་ཀྱི་འདུག་ད་སྡིག་སྤོང་དགེ་སྒྲུབ་བྱེད་ཟེར་ཡང་མེད་ན་ལས་འབྲས་བརྩི་སྲུང་བྱེད་ཟེར་དེ་དགེ་སྡིག་སྤང། དཀར་ནག་གི་ལས་འབྲས་ལ་ཚུལ་བཞིན་དུ་སྲུང་གི་ཡིན་ཟེར་དེ་ཡང་མེད་ན། ཨོ། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དེ་ཚུལ་བཞིན་དུ་སྲུང་གི་ཡིན་ཟེར་ཨོ། སྲུང་ཟེར་སྲུང་ཡས་ཁོ་རང་གིས་བྱེད་དགོས་ཀྱི་འདུག་ཟེར་དེ་ག་རེ་རེད་ཟེར་ན། ཆོས་ངོ་མ་དེ་སྐྱབས་ངོ་མ་ཁོ་རང་གིས་བྱེད་དགོས་ཀྱི་འདུག་ཟེར་ག་རེ་རེད་ཟེར་ན། སྐྱབས་ངོ་མ་ཁོ་སྡིག་སྤོང་དགེ་སྒྲུབ་དེ་རེད་ཤག།